རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ང་གས་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཞི་བའི་ཚེས་བཅུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་ལྔ་བའི་ཚེས་སུམ་ཅུ། རེས་གཟའ་མིག་དམར་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། འཇར་མ་ནི་ནང་གི་བོད་རིགས་ཚོགས་པའི་ལོ་འཁོར་ཚོགས་ཆེན་དེ་སྤྱི་ཟླ་ལྔ་བའི་ཚེས་ཉེར་བརྒྱད་ཉིན། གྲོང་ཁྱེར་ཁོ་ཡོན་ནང་འཚོགས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། ཏུར་ཁི་རྒྱལ་ཁབ་ཀྱིས་ཕན་ཚུན་རྟེན་འབྲེལ་ཤུགས་ཆེར་འགྱུར་བཞིན་པ་གི་འཛམ་གླིང་དུ། ཞི་བདེ་དང་བརྟན་ལྷིང་ཡོང་བར་ཞབས་འདེགས་གལ་ཆེན་བསྒྲུབ་ཐུབ་པ་གི་ཐུགས་རེ་ཡོད་ཅེས་གོང་ས་མཆོག་གིས་ཏུར་ཁི་གི་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མཁན་ཨར་དོ་གན་ལགས་སུ་བཀའ་ཡིག་སྩལ་ཡོད་པ། མཇུག་མཐར།

གྲོང་ཁྱེར་ཁོ་ཡོན་ནང་དུ་འཚོགས་སྐབས་སུ། སུད་སི་ནང་བཅའ་བཞུགས་སྐུ་ཚབ་དོན་གཅོད། འཕྲིན་ལས་ཆོས་སྐྱིད་ལགས་ཀྱིས་དབུ་འབྱེད་ཀྱི་མཛད་སྒོར་གསུང་བཤད་གནང་ཡོད་པ་རེད། འཇར་མན་བོད་རིགས་ཚོགས་པའི་ལོ་འཁོར་ཚོགས་འདུ་དེའི་ནང་དུ། འཇར་མན་ནང་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ལྔ་ཚོགས་ཞུགས་གནང་ཡོད་པ་དང། ཚོགས་འདུ་དེ་སུད་སིའི་སྐུ་ཚབ་དོན་གཅོད། འཕྲིན་ལས་ཆོས་སྐྱིད་ལགས་དང། འཇར་མ་ནིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ། བསྟན་འཛིན་ཡེ་ཤེས་ལགས་གཉིས་ཀྱིས་གཙོ་སྐྱོང་གནང་ཡོད་པ་རེད། སྐབས་དེར་སྐུ་ཚབ་དོན་གཅོད་འཕྲིན་ལས་ཆེར་སྐྱིད་ལགས་ཀྱིས། འཇར་འཁོད་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཆེད་དང་བོད་དོན་ཆེད་དུ་ལས་དོན་ཁག་སྤེལ་རྒྱུ་དང་ལས་གཞི་ཁག་ལག་ལེན་བསྟར་རྒྱུར་སུད་སིའི་སྐུ་ཚབ་དོན་གཅོད་ཁང་ལ་འབྲེལ་མཐུད་ཡག་པོ་གནང་ཡོད་པ་མ་ཟད་ཕྱག་ལས་ཡག་པོ་གནང་བའི་སྐོར་ལ་བསྔགས་བརྗོད་གནང་ཡོད་པ་རེད། འཇར་མ་ནིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཡེ་ཤེས་ལགས་ཀྱིས་འདས་པའི་ལོ་གཅིག་གི་ནང་བོད་རིགས་སྤྱི་མཐུན་ཚོགས་པས་སྤེལ་བའི་ལས་དོན་ཁག་གི་ལས་བསྡོམས་སྙན་སྒྲོན་ཞུས་པ་མ་ཟད། མ་འོངས་པར་ལས་དོན་སྤེལ་རྒྱུ་སོགས་ཀྱི་སྐོར་ལ་བཀའ་བསྡུར་གནང་ཡོད་པའི་གནས་ཚུལ་བཏོན་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ཟླ་ལྔ་བའི་ཚེས་སུམ་ཅུ་དང་སོ་གཅིག་ཉིན་བཅས་ཉིན་གཉིས་ཀྱི་རིང་བོད་རིགས་གཞོན་སྐྱེས་རྣམས་ལ། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ནང་ཆོས་ངོ་སྤྲོད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང། དེ་ཡང་སྤྱི་ཚེས་སུམ་ཅུ་ཉིན་སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ། སྤྱི་ཚེས་སོ་གཅིག་ཉིན་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་གི་བཀའ་དྲིན་སྩལ་རྒྱུ་ཡིན་པ་རེད། ཡང་སྤྱི་ཟླ་དྲུག་པའི་ཚེས་བཞི་ཉིན་གྱི་སྔ་དྲོར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་ག་ཟླ་བའི་དུས་ཆེན་དང་བསྟུན་ནས། རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། དགེ་བཤེས་གླང་རི་ཐང་པས་མཛད་པའི། བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་ཆོས་འབྲེལ་གྱི་བཀའ་དྲིན་སྩལ་རྒྱུ་ཡིན་པ་རེད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དང། བཀའ་སློབ་ཀྱི་མཛད་འཆར་ཐད་ལ་དམིགས་བསལ་གྱི་གནས་ཚུལ་ལས། དེ་མིན་རྒྱལ་བའི་གསུང་ཆོས་ཁག་ཡོངས་རྫོགས་མི་མང་ལ་རིན་པ་མེད་པའི་ཐོག་ནས་གནང་གི་ཡོད་ཅིང། ལག་འཁྱེར་བེད་སྤྱད་ནས་གསུང་ཆོས་དང་བཀའ་སློབ་ཡོད་རིགས། འབྲེལ་ཡོད་གོ་སྒྲིག་ཚོགས་ཆུང་ལ་ཐད་ཀར་རམ། དགའ་ལྡན་ཕོ་བྲང་གི་དྲ་རྒྱའི་ཁ་བྱང་བརྒྱུད་ནས་འབྲེལ་བ་བྱེད་དགོས་པ་རེད། ཡང་གཞིས་སྒར་རྡ་རམ་ས་ལར་གསུང་ཆོས་སྩོལ་སྐབས། ཆོས་ཞུ་བ་རྣམས་ཀྱིས་དེབ་འགོད་ངེས་པར་དུ་ཞུ་དགོས་པ་དང། དེའང་དེབ་འགོད་ནི། མེག་ལོར་གྷན་ཇིར་ཡོད་པའི། བདེ་སྲུང་ཡན་ལག་ལས་ཁུངས་སུ་གསུང་ཆོས་མ་ཚུགས་པའི། ཉིན་ཤས་སྔོན་ནས་འགོ་འཛུགས་ཀྱིས་གསུང་ཆོས་ཀྱི་ཉིན་དང་པོའི་བར་དུ་བྱེད་དགོས་པ་རེད། དེབ་འགོད་སྐབས་ཆོས་ཞུ་བ་སོ་སོས་ངོ་སྤྲོད་ལག་འཁྱེར་རམ། ཕྱི་སྐྱོད་ལག་འཁྱེར་མཉམ་འཁྱེར་གྱིས་ལས་དོད་ལ་གནས་ཚུལ་ཧིན་སྒོར་བཅུ་རེ་འབུལ་དགོས་པ་རེད། བོད་ཀྱི་ཆབ་སྲིད་བཙོན་ཟུར། འཇིགས་བྲལ་གློག་བརྙན་བཟོ་མཁན་དོན་གྲུབ་དབང་ཆེན་ལགས་དང་ཁོང་གི་ནང་མི་བཅས་ཉི་ཧོང་དུ་རེས་གཟའ་ལྷག་པའི་ཉིན་ཕེབས་ནས་གློག་བརྙན་གཟིགས་འབུལ་དང་བོད་དོན་ལས་འགུལ་སྤེལ་ཡོད་པ་རེད། གནས་ཚུལ་དེའི་སྐོར་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་གསུངས་ཡོད་པ་རེད། དེ་ཡང་བོད་ཀྱི་གློག་བརྙན་ཞེས་པ་དང། གཏམ་བཤད་ཚོགས་པ་ཞེས་པའི་གོ་སྒྲིག་འོག་བོད་ཀྱི་ཆབ་སྲིད་བཙོན་མ་འཇིགས་བྲལ་ཞེས་པའི་གློག་བརྙན་བཟོ་མཁན་དོན་གྲུབ་དབང་ཆེན་ལགས་དང་ནང་མི་རྣམས་ཉི་ཧོང་དུ་ཕེབས་འབྱོར་གྱིས་ཉི་ཧོང་དུ་བོད་དོན་སྐོར་སྐྱོད་དང་གློག་བརྙན་གཟིགས་འབུལ་བྱེད་བཞིན་ཡོད་པ་རེད། ཟླ་འདིའི་ཕྱི་ཚེས་ཉེར་དྲུག་ཉིན་དོན་གྲུབ་དབང་ཆེན་ལགས་ཀྱིས་གསར་འགོད་ལྷན་ཚོགས་སྐབས་སུ་སྤྱི་ལོ་ཉིས་སྟོང་བརྒྱད་ལོར་གསང་སྟབས་ཀྱིས་བོད་ནང་གི་གནས་སྟངས་བརྙན་པར་བླངས་པའི་རྒྱབ་ལྗོངས་གནས་ཚུལ་དང་རྒྱ་ནག་གཞུང་གིས་སྲིད་ཇུས་དང་འཆར་གཞི་ལྡན་པའི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་རྒྱ་ནག་ཅན་དུ་འགྱུར་བཞིན་པའི་ཛ་དྲག་གི་གནས་སྟངས་འགྲེལ་བརྗོད་གནང་ཡོད་པ་རེད་ཡང་ཉིན་དེར། མེ་ཇིའི་གཙུག་ལག་སློབ་གཉེར་ཁང་དུ་གློག་བརྙན་གཟིགས་འབུལ་དང་གསུང་བཤད་གནང་ཡོད་པ་རེད་ཕྱི་ཚེས་ཉེར་བདུན་ཉིན་ཤིན་ཇུ་ཀུ་ཚོགས་ཁང་ཆེན་མོའི་ནང་དུ་དོན་གྲུབ་དབང་ཆེན་ལགས་དང།

ལས་གཞི་དེར་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་དང་ཉི་ཧོང་དགེ་འདུན་ལྷན་ཚོགས་ཉི་ཧོང་བོད་རང་བཙན་སློབ་ཕྲུག་ཚོགས་པ་བོད་དོན་ཚོགས་པ་ཉི་ཧོང་སྐུ་ཚབ་དོན་གཅོད་ཁང་བཅས་ནས་མཐུན་འགྱུར་གནང་གི་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། བལ་གཞུང་གིས་གངས་རི་ཇོ་མོ་གླང་མའི་སྟེང་ཤར་པའི་སྣེ་ཤན་པ་ཐོག་མར་འཛེག་ཐུབ་པ་བྱུང་ནས་ལོ་ངོ་བདུན་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་རེད། བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་ཌུ་ནས་ཨེ་ཕི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། དེ་ནི་འཛམ་གླིང་ནང་གི་གངས་རི་མཐོ་ཤོས་ཇོ་མོ་གླང་མའི་ཁུལ་དུ་གནམ་གཤིས་ལ་ངེས་གཏན་མེད་པ་དང་དེ་བཞིན་འཁྱགས་རོམ་དང་གངས་བཞུས་ནས་ཚ་དྲོད་འགྱུར་བའི་སྐབས་སུ་དུས་དྲན་སྲུང་བརྩི་ཞུས་པ་ཞིག་ཡིན་པ་རེད། གངས་འཛེག་དང་འབྲེལ་ཡོད་པའི་རི་ཁྲོད་དུ་གནས་པའི་བལ་པོའི་མི་རིགས་བརྒྱ་ཕྲག་མང་པོ་དང་གངས་འཛེག་ལམ་སྟོན་པ་ཤར་པ། གཞུང་གི་དཔོན་རིགས་བཅས་ནས། རྒྱལ་ས་ཀ་ཐ་མན་ཌུ་ནང་འཛོམས་ནས་དུས་དྲན་སྲུང་བརྩི་ཞུས་ཡོད་པ་རེད། ཤར་པའི་སྣེ་ཤན་པའམ་གངས་འཛེག་ལམ་སྟོན་པས། ཇོ་མོ་གླང་མའི་སྟེང་ཐོག་མར་འཛེགས་ནས། མི་ལོ་བདུན་ཅུ་འཁོར་བའི་དུས་དྲན་ཉིན། སྣེ་ཤན་པ་ཀ་མི་རི་ཏ་ལ་བལ་ཡུལ་གཞུང་གིས་ཆེ་བསྟོད་ཞུས་ཡོད་པ་རེད། ཁོང་གིས་ལོ་འདིར་ཇོ་མོ་གླང་མའི་སྟེང་ཐེངས་གཉིས་ལ་འཛེགས་པ་སོགས། ཁྱོན་བསྡོམས་པའི་ཐེངས་ཉི་ཤུ་རྩ་བརྒྱད་ལ་འཛེགས་ནས་གངས་འཛེག་པ་སྐད་གྲགས་ཅན་ཞིག་ཡིན་པ་རེད། དེ་བཞིན་ཤར་པ་སུ་ནུ་ཤར་པ་ཞེས་པས། འཛམ་གླིང་ནང་གི་གངས་རི་མཐོ་ཤོས།

བོད་ཀྱི་གངས་འཛེག་སྣེ་ཤན་པ་བསྟན་འཛིན་ནོར་རྒྱས་དང་ཨེད་མོན་ཧེ་ལི་རེ་ཡ་གཉིས་ནས་གངས་རི་ཇོ་མོ་གླང་མའི་སྟེང་དུ་ཐོག་མར་འཛེག་ཐུབ་པ་བྱུང་ཐུབ། ལོ་ལྟར་སྤྱི་ཟླ་ལྔ་པའི་ཚེས་ཉེར་དགུའི་ཉིན་དུས་དྲན་དེ་སྲུང་བརྩི་ཞུ་བཞིན་ཡོད་པ་རེད། ཏུར་ཀིའི་རྒྱལ་ཁབ་ཀྱིས་ཕན་ཚུན་རྟེན་འབྲེལ་ཤུགས་ཆེར་འགྱུར་བཞིན་པའི་འཛམ་གླིང་དུ་ཞི་བདེ་དང་བརྟན་ལྷིང་ཡོང་བར་ཞབས་འདེགས་གལ་ཆེན་སྒྲུབ་ཐུབ་པའི་རེ་བ་ཡོད་ཅེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཏུར་ཀིའི་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མཁན་ཨར་དོ་གན་ལགས་སུ་བཀའ་ཡིག་ཞིག་སྩལ་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བདེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ཉེ་ལམ་ནས་ཨེ་ཞི་ཡ་དང་ཡུ་རོབ་འབྲེལ་མཚམས་སུ་ཆགས་པ་དང་ནུབ་ཀྱི་རྒྱ་མཚོ་བྱང་མའི་སྤྱི་ཆིངས་སྒྲིག་འཛུགས་ཀྱི་ཁོངས་གཏོགས་ཚོགས་མི་ཡིན་པ། ཏུར་ཀི་རྒྱལ་ཁབ་ཀྱི་སྲིད་འཛིན་མི་མང་གིས་ཐད་ཀར་འོས་འདེམས་བྱས་པ་བརྒྱུད། སྤྱི་ཟླ་ལྔ་པ་གི་ཚེས་པ་ཉེར་དགུ་གི་ཉི་མ་རྒྱལ་ཁབ་དེའི་སྲིད་འཛིན་ལས་ཐོག། རཱ་ཇེབ་ཐཱ་ཡེབ་ཨར་དོ་གན་ལགས་བསྐྱར་དུ་སྲིད་འཛིན་ལ་བདམས་ཐོན་རྒྱལ་ཁ་ཐོབ་པར་བརྟེན། བོད་མིའི་དབུ་ཁྲིད་གོང་ས་མཆོག་ནས་བཞུགས་སྒར་ཕོ་བྲང་དུ་ཏུར་ཀི་ཡི་སྲིད་འཛིན་ཨར་དོ་གན་ལགས་སུ་བཀའ་ཡིག་ཞིག་ཕེབས་པ་གི་ནང། ཐོག་མར་སྲིད་འཛིན་ཁོང་ལ་འོས་འདེམས་ཀྱི་རྒྱལ་ཁ་ཐོབ་པར་བཀྲ་ཤིས་རྟེན་འབྲེལ་ཞུས་པ་དང་ཆབས་ཅིག་ཏུ། ངོས་ཀྱི་རེ་བར་ཧ་ཅང་གཉན་འཕྲང་གི་དུས་སྐབས་འདིར། ཏུར་ཁིའི་རྒྱལ་ཁབ་ལ་མུ་མཐུད་དུ་འབྱོར་ཕྱུག་རྒྱས་ཏེ་ཕན་ཚུན་རྟེན་འབྲེལ་ཤུགས་ཆེར་འགྱུར་བཞིན་པ་གི་འཛམ་གླིང་འདིར། ཞི་བདེ་དང་བརྟན་ལྷིང་ཡོང་རྒྱུར་ཏུར་ཁིའི་རྒྱལ་ཁབ་ཀྱིས་ཞབས་འདེགས་གལ་ཆེན་སྒྲུབ་ཐུབ་པ་གི་ཐུགས་རེ་གནང་གི་ཡོད་པ་འཁོད་ཡོད་པ་མ་ཟད། སྲིད་འཛིན་མཆོག་གིས་ཏུར་ཁི་གི་མི་དམངས་སྤྱི་དང་ཁྱད་པར་དབུལ་ཕོངས་ཉམ་ཐག་ཚོ་གི་རེ་འདོད་སྒྲུབ་སྐབས་སུ། རྐྱེན་ཆག་བར་ཆད་མེད་པར་ཕྱག་ལས་ལམ་ལྷོང་གི་ཐུགས་སྨོན་སྐྱབས་འཇུག་གནང་གི་ཡོད་སྐོར་འཁོད་ཡོད་པ་གི་སྐོར་རེད།
དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། དེ་རིང་གོང་ས་མཆོག་ནས་ཨ་ནི་ཏུར་ཀིའི་རྒྱལ་ཁབ་ཀྱི་སྲིད་འཛིན་ཨེར་དོ་གྷན་མཆོག་ལ་ཨ་ནི་ཁོང་བསྐྱར་དུ་སྲིད་འཛིན་འོས་འདེམས་བྱུང་བ་དེ་ཡང་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཡོད་ཅེས་ཨ་ནི་བཀའ་ཡིག་བསྩལ་གནང་ཡོད་རེད། དེ་དང་ཆབས་ཅིག་ད་དེང་སང་འཛམ་བུ་གླིང་ནང་ལ་གང་ཅི་གི་ད་དཀའ་ངལ་ཆེན་པོ་ཞེ་པོ་ཅིག་ཡོད་པའི་དུས་ཚོད་དེ་ཡང་ཨ་ནི་ཏུར་ཀིའི་ངོས་ནས་ད་གར་སོ་རེད་འཛམ་བུ་གླིང་ནང་ལ་ཨ་ནི། ཞི་བདེ་ལྷིང་འཇགས་ཡོང་བའི་ཆེད་དུ་ཞབས་འདེགས་སྒྲུབ་ཐུབ་པའི་ཐུགས་སྨོན་ཡོད། མཐའ་དོན་དེ་ཡང་ཏུར་ཀིའི་མི་མང་གི་འདོད་འདུན་སྒྲུབ་ཡ་དང་དམིགས་བསལ་སྤྱི་ཚོགས་ནང་ལ་དཔལ་འབྱོར་སོགས་ཀྱི་དཀའ་ངལ་ཆེ་བ་ཡོད་མཁན་ཁོང་ཚོའི་ད་ངལ་བ་དེ་སེལ་ཐུབ་པའི་ཐུགས་སྨོན་ཡོད་འོ་དོ་བཅས་ཀུན་འདུས་ཡོད། འབྲེལ་ཡོད་ཀྱི་སྲིད་འཛིན་ཨེར་དོ་ཀཱན་མཆོག་ལ་བཀའ་ཡིག་ཐུགས་གསལ་བསྟར་གནང་ཞུ་བ་གནང་བ་རེད། གཞན་ཡང་འདི་ལོའི་སྤྱི་ཟླ་གཉིས་པ་གི་ནང་ཐུར་ཁེ་རྒྱལ་ཁབ་ཏུ་ས་ཡོམ་རྒྱག་སྐབས་ཀྱང། གོང་ས་མཆོག་ནས་ཐུགས་གསོའི་འཚམས་འཕྲིན་དང་ཞལ་འདེབས་གང་འཚམ་ཀྱང་བརྒྱུད་དཔྱད་ཀྱིས་ཕུལ་ཡོད་ཅིང། སྤྱི་ལོ་ཉིས་སྟོང་བཅུ་བཞི་ནས་འོས་ཐོབ་བརྒྱུད་དེ་ད་བར་རེ་ཐུར་ཁེ་རྒྱལ་ཁབ་ཀྱི་སྲིད་འཛིན་ལས་ཐོག་གནང་མཁན། Recep Tayyip Erdogan། ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་གི་ལོར་སྐྱེས་ཏེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ལོ་ནས་ཐུར་ཁེ་གི་རྒྱལ་ས་ཨིས་ཐཱན་བུལ་གི་གྲོང་ཁྱེར་སྤྱི་ཁྱབ་པ་ལ་བདམས་པ་ནས། ཁ་ཡོད་ལག་ཡོད་ཀྱི་ཐོག་ནས་གྲོང་ཁྱེར་གྱི་འཐུང་ཆུ་གི་དཀའ་ངལ་དང་མཁའ་རླུང་གཙང་སེལ། འགྲིམ་འགྲུལ་གྱི་ལམ་ཁ་འགག་པ་གི་དཀའ་ངལ་དང་གད་སྙིགས་གཙང་བཟོ་སོགས་ལ་ཕན་ནུས་ཆེན་པོ་ཐོན་པར་བརྟེན། སྐབས་ཤིག་རིང་ཁོང་ལ་མི་རིགས་དང་ཆོས་ལུགས་དབྱེ་འབྱེད་སོགས་ཀྱི་ཉེས་འཛུགས་ཁྲིམས་ཆད་ཕོག་མིན་ལ་མ་ལྟོས་པར། དྲང་སྙོམས་དང་ཡར་རྒྱས་ཆབ་སྲིད་ཚོགས་པ་གསར་འཛུགས་ཀྱིས། སྤྱི་ལོ་ཉིས་སྟོང་གསུམ་ལོ་ནས་ཉིས་སྟོང་བཅུ་བཞི་གི་བར་རེ་ཏུར་ཀི་རྒྱལ་ཁབ་ཀྱི་སྲིད་བློན་གྱི་ཐུགས་འགན་བཞེས་ཡོད་པ་མ་ཟད། སྤྱི་ལོ་ཉིས་སྟོང་བཅུ་བཞི་གི་ལོར་ཡུལ་དེའི་སྲིད་འཛིན་གྱི་ཐུགས་འགན་བཞེས་ཡོད་ཅིང། འདི་ལོའི་སྲིད་འཛིན་འོས་འདེམས་སུ་ཁོང་ལ་འོས་ཤོག་བརྒྱ་ཆ་ལྔ་བཅུ་ང་གཉིས་དང་ཚེག་བཅུ་བཞི་དང། ཁོང་གི་འགྲན་ཡ་ཁི་ལིག་དཱ་རོག་ལུའུ་ལགས་སུ། འོས་ཤོག་བརྒྱ་ཆ་བཞི་བཅུ་ཞེ་བདུན་དང་ཚེག་བརྒྱད་ཅུ་གྱ་དྲུག་ཡིན་པས་འོས་ཤོག་ས་ཡ་གཉིས་ཙམ་གྱི་ཁྱད་པར་ཤོར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།

ཧོང་ཀོང་གི་གྲོས་ཚོགས་ནང་དམངས་གཙོ་དོན་གཉེར་བ་རྣམས་འཛུལ་ཞུགས་ཀྱིས་ངོ་རྒོལ་བྱས་པ་དེ་ནི། ཟིང་ཆ་སློང་བ་ཞིག་ཡིན་པའི་སྐོར། ཟིང་ཆ་སློང་བ་ཞིག་ཡིན་པའི་སྐོར་བཤད་ནས། ས་གནས་གཞུང་གི་ཁྲིམས་ཁང་གིས་མི་གྲངས་བདུན་གྱི་ནག་ཉེས་ངོས་ལེན་བྱས་ཡོད་ཚུལ་བཤད་ཡོད་པ་རེད་ལ། དེ་ཡང་རོའེ་ཊར་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་ཉེར་དགུའི་ཉིན་གནས་ཚུལ་སྤེལ་བའི་ནང་དུ། ཧོང་ཀོང་ས་གནས་གཞུང་གིས་མི་ནག་ཅན་པ་ཚོ་རྒྱ་ནག་ལ་ཕྱིར་ལོག་གཏོང་རྒྱུའི་ཁྲིམས་འཆར་ཟེར་བ་དེར། མི་མང་བརྒྱ་ཕྲག་མང་པོས་ངོ་རྒོལ་རྔམ་སྟོན་བྱས་ཡོད་པ་མ་ཟད། སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་བདུན་པའི་ཚེས་གཅིག་ཉིན། མི་མང་བརྒྱ་ཕྲག་འགའ་ཤས་ཀྱིས་ཧོང་ཀོང་ས་གནས་ཀྱི་གྲོས་ཚོགས་ནང། འཛུལ་ཞུགས་ཀྱི་ངོ་རྒོལ་སྐབས་སུ། ཁང་པའི་ཤེལ་སྒོ་དང་ཅ་དངོས་བཅག་པའི་རྗེས་སུ། ངོ་རྒོལ་བ་མང་ཞིག་བྲོས་ནས་ཐར་ཡོད་ནའང། རྗེས་སུ་ཧོང་ཀོང་གི་ཉེན་རྟོག་པ་རྣམས་ཀྱིས་བརྙན་པར་སོགས་བརྒྱུད་ནས་མི་དེ་དག་གི་ངོ་རྟགས་བཟུང་ནས། ཁོ་ཚོར་ཟིང་ཆ་བསླངས་ལུགས་བརྗོད་ནས། མི་གྲངས་བཅུ་གསུམ་ལ་ཉེས་འཛུགས་བྱས་ཏེ། དེ་རིང་ཁྲིམས་ཁང་གིས་ཐག་གཅོད་སྐབས། མི་གྲངས་བདུན་གྱིས་རང་གི་ནག་ཉེས་ངོས་ལེན་བྱས་ཡོད་ལུགས་བཤད་ཡོད་པ་རེད། ཟིང་ཆ་སློང་བའི་ནག་ཉེས་ཕོག་པ་བཞིན། ཁྲིམས་ཀྱི་སྒོ་ནས་བདེན་པ་ཡིན་པ་ར་སྤྲོད་བྱུང་ཚེ། ལོ་བཅུའི་རིང་གི་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད། ནག་ཉེས་ངོས་ལེན་བྱེད་མཁན་མི་བདུན་པོ་དེ་དག་གི་ཁོངས་སུ། ཧོང་ཀོང་གི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་ཚོགས་པའི་ཚོགས་གཙོ་ཟུར་པ་ཨན་ཐི་སུན་དང། དམངས་གཙོ་དོན་གཉེར་བ། བྷེན་ཊོ་སུ་ལོ་གཉིས་ཡོད་པ་དང། ཨན་ཐི་ཡ་སུན་ཡིས་ཁྲིམས་ཐག་དེ་མ་བཅད་པའི་གོང་ལ་ཁོང་གིས་ངོ་དེབ་ཐོག་ཁོང་གིས་རང་དབང་དང་དྲང་བདེན། དམངས་གཙོའི་ལམ་ལུགས་ཀྱི་ཆེད་དུ་འཐབ་རྩོད་བྱེད་འགོ་བཙུགས་པ་ནས་བཟུང། མཐའ་མཇུག་བར་དུས་ནམ་ཡང་འགྱོད་པ་མེད་ཅེས་བཀོད་ཡོད་འདུག་ལ། ཡང་ཁོང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོར། ང་ཧོང་ཀོང་གི་བཙོན་ཁང་ནང་ཡོད། ཡིན་ནའང་ངའི་སེམས་དེ་རང་དབང་ཡིན་ཞེས་བཀོད་ཡོད་པ་རེད་ལ། ཡང་མི་གྲངས་བཅུ་གསུམ་པོའི་ཁོངས་ནས་ནག་ཉེས་ངོས་ལེན་མི་བྱེད་མཁན་གྱི་ཁོངས་སུ། སྒྱུ་རྩལ་པ་གྷི་རེ་གྷོ་ཝོང་དང། གསར་འགོད་པ་ཝང་ཁེ་ཧོ་དང་མ་ཁེ་ཆང་སོགས་ཚུད་ཡོད་པ་དང། ཁོ་ཚོས་ཧོང་ཀོང་གི་གྲོས་ཚོགས་ནང་ཁྲིམས་འགལ་གྱི་སྒོ་ནས་འཛུལ་ཞུགས་བྱས་པའི་ནག་ཉེས་བཙུགས་ཡོད་སྟབས། དེའི་ཉེས་ཆད་ཚབས་ཆེ་ཤོས་དེ་ནི་ཚེ་བཙོན་ཡིན་ལུགས་བྱས་ཡོད་པ་རེད། ཁྲིམས་ཞིབ་དེར་མི་མང་ཡིས་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་དང་ཁྲིམས་ཞིབ་དེ་བྱ་རྒྱུར། ཉིན་གྲངས་བཞི་བཅུ་ཞེ་བཞི་འགོར་རྒྱུ་ཡིན་པའི་སྐོར་བྱས་ཡོད་པ་རེད། སྒྱུ་རྩལ་པ་ཝང་ལགས་ཀྱིས་ཁྲིམས་ཞིབ་དེའི་གྲུབ་འབྲས་ལེགས་ཉེས་གང་འདྲ་ཞིག་ཡིན་ནའང། བློ་ཁོག་ཆེན་པོ་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་ཁྲིམས་ཁང་དེའི་ཕྱི་རུ་གསར་འགོད་པར་གསུངས་ཡོད་པ་རེད། བྱང་ཀོ་རི་ཡས་བཅོས་མའི་རྒྱུ་སྐར་གཏོང་རྒྱུའི་སྔོན་བརྡ་བཏང་བར་བརྟེན་ནས་ཉི་ཧོང་གིས་རང་གི་བདེ་འཇགས་སྲུང་སྐྱོབ་ཆེད་དུ་མེ་ཤུགས་འཕུར་མདའ་ཁག་གཟབ་ནན་གྱི་ངང་ནས་སྒྲིག་འཛུགས་བྱས་ཡོད་པའི་སྐོར་གསུངས་པ་རེད་ལ་བྱང་ཀོ་རི་ཡས་སྤྱི་ཟླ་ལྔ་བའི་ཚེས་སོ་གཅིག་ནས་སྤྱི་ཟླ་དྲུག་པའི་ཚེས་བཅུ་གཅིག་བར་བཅོས་མའི་རྒྱུ་སྐར་གཏོང་རྒྱུ་ཡིན་པའི་སྐོར་གྱི་བརྡ་བཏང་བར་ཉི་ཧོང་གིས་རེས་གཟའ་ཟླ་བའི་ཉིན་རང་གི་མེ་ཤུགས་འཕུར་མདའ་ཁག་གྲ་སྒྲིག་ཨང་གསར་བྱས་ཏེ་བཞག་པ་དང། གལ་ཏེ་བྱང་ཀོ་རི་ཡའི་འཕྲུལ་ཆས་དེ་དག་གིས་ཉི་ཧོང་གི་ས་ཁོངས་ཀྱི་བདག་དབང་ལ་ཉེན་ཁ་བཟོས་ཚེ། མེ་ཤུགས་འཕུར་མདའ་སོགས་ཀྱིས་གཏོར་རྒོལ་བྱ་རྒྱུ་ཡིན་པའི་སྐོར་གསུངས་པ་རེད་ལ། བྱང་ཀོ་རི་ཡས་ཡུལ་དེས་བཟོས་པའི་དམག་དོན་ཆེད་ཀྱི་སོ་ལྟའི་བཅོས་མའི་རྒྱུ་སྐར་དང་པོ་དེ་བཟོས་ཟིན་ཡོད་ལུགས་དང། བྱང་ཀོ་རི་ཡའི་འགོ་ཁྲིད་ཁེམ་ཇང་ཨན་གྱིས་དེ་དབུ་འབྱེད་བྱ་རྒྱུའི་མཐའ་མའི་གྲ་སྒྲིག་བྱས་ཡོད་ཚུལ་བཀོད་ཡོད་པ་རེད་ལ། ཉི་ཧོང་གི་སྲིད་བློན་ཧྥུ་མོ་ཁེ་ཤི་ད་མཆོག་གིས། བྱང་ཀོ་རི་ཡས་མེ་ཤུགས་འཕུར་མདའ་གང་འདྲ་ཞིག་བཏང་བ་ཡིན་རུང། དེ་རྣམས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྲུང་སྐྱོབ་ལྷན་ཁང་གིས་བཞག་པའི་གྲོས་ཆོད་ཁག་ལ་རྩིས་མེད་རྡོག་རོལ་བཏང་བ་ཡིན་པས། དེར་ངོ་རྒོལ་མཐའ་གཅིག་ཏུ་གནང་གི་ཡོད་པའི་སྐོར། སྤྱི་ཚེས་ཉེར་དགུ་ཉིན་གསར་འགོད་པར་གསུངས་ཡོད་པ་རེད་ལ། ཡང་ལྷོ་ཀོ་རི་ཡས། དེ་ནི་ཁྲིམས་འགལ་ཡིན་པའི་སྐོར་བརྗོད་ནས་ངོ་རྒོལ་བྱས་ཡོད་པ་རེད་ལ། རྒྱ་ནག་གི་གནམ་གྲུ་སྐྱེལ་འདྲེན་བྱེད་མཁན་གྲུ་གཟིངས་ཆེན་པོ་ཞིག་དང། གཞན་གྲུ་གཟིངས་གཉིས་ཐའེ་ཝན་གྱི་མཚོ་ཁུལ་བརྒྱུད་ནས་འགྲོ་སྐྱོད་བྱས་ཡོད་པའི་སྐོར་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁུངས་ཀྱིས་གསུངས་པ་རེད། དེ་ནི་རྒྱ་ནག་གི་དམག་མིས་ཐའེ་ཝན་མཚོ་ཁུལ་དུ་འཇིགས་སྐུལ་གསར་ཤོས་དེ་ཡིན་འདུག་ལ་དེ་ཡང་ཐའེ་ཝན་ནས་རོའེ་ཊར་གསར་འགྱུར་ལས་ཁུངས་ཀྱིས་སྤྱི་ཚེས་ཉེར་བདུན་ཉིན་གནས་ཚུལ་སྤེལ་བར་གཞིགས་ན། སྤྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་མགོ་འཛུགས་བྱས་པའི་རྒྱ་ནག་གི་ཧྲན་ཏུང་རྟགས་ཅན་གྱི་དམག་གྲུ་དེ། ཉིན་དེར་ཐའེ་ཝན་གྱི་བྱང་ངོས་མཚོ་ཁུལ་བརྒྱུད་ནས་ཐའེ་ཝན་ཕྱོགས་སུ་ཡོད་པའི་ས་ཐིག་ནས་ཕྱིན་ཡོད་པ་རེད་ལ། མཚོ་ཐིག་དེ་ནི་གཞུང་འབྲེལ་གྱི་ཐོག་ནས་མིན་ནའང། དཀྱིལ་ལམ་དེས་རྒྱ་ནག་དང་ཐའེ་ཝན་གྱི་ས་མཚམས་མཚོན་གྱི་ཡོད་པ་ཞིག་ཡིན་པ་རེད་ལ། རྒྱ་ནག་གི་བྱ་སྤྱོད་དེར་ཐའེ་ཝན་གྱི་མཚོ་དམག་དམག་གྲུ་དང་གནམ་གྲུས་རྗེས་འདེད་བྱས་ནས། དགོས་མཁོ་དང་བསྟུན་པའི་ཡ་ལན་སྤྲད་ཡོད་པ་རེད་ཅེས་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ཁང་ནས་གསུངས་ཡོད་པ་རེད། རོའེ་ཊར་གསར་འགྱུར་ལས་ཁུངས་ཀྱིས་རྒྱ་ནག་གི་བདེ་སྲུང་བློན་ཆེན་ལས་ཁུངས་ལ་འདིའི་ཐད་ལ་ཁ་པར་ཐོག་ཏུ་འདྲི་རྩད་བྱས་ཀྱང་ཡ་ལན་སྤྲད་མེད་པ་རེད། གཞན་རྒྱ་ནག་གི་དམག་མིའི་སྤྱི་ཚོགས་དྲ་རྒྱའི་སྟེང་དུའང། རྒྱ་ནག་གི་དམག་གྲུ་ཐའེ་ཝན་མཚོ་ཁུལ་དུ་འགྲོ་སྐྱོད་བྱས་ཡོད་མེད་གང་ཡང་བཀོད་མེད་པ་རེད། ཟླ་བ་སྔོན་མར་ནུབ་ཞི་བདེའི་རྒྱ་མཚོའི་ཁུལ་དུ་རྒྱ་ནག་གི་དམག་མིས་དམག་སྦྱོང་བྱ་སྐབས་སུ་ཧྲན་ཏུང་རྟགས་ཅན་ཞེས་པའི་དམག་གྲུ་དེའང་མཉམ་ཞུགས་བྱས་ཡོད་པ་རེད་གཞན་ལོ་སྔོན་མའི་སྤྱི་ཟླ་གསུམ་པའི་ནང་རྒྱ་ནག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཀྱིས་བཀའ་མོལ་གནང་བའི་ཆུ་ཚོད་གཅིག་ཙམ་གྱི་གོང་ལ་ཧྲན་ཏུང་རྟགས་ཅན་ཞེས་པའི་དམག་གྲུ་དེས་ཐའེ་ཝན་གྱི་མཚོ་གླིང་བརྒྱུད་ནས་འགྲོ་སྐྱོད་བྱས་ནས་ཐའེ་ཝན་ལ་འཇིགས་སྐུལ་བྱས་ཡོད་པ་རེད་ཡང་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁུངས་ཀྱིས་གསུངས་པར་གཞིགས་ན་འདས་པའི་ཆུ་ཚོད་ཉེར་བཞིའི་ནང་རྒྱ་ནག་གི་གནམ་དམག་དང་གནམ་གྲུ་བཅོ་བརྒྱད་ཀྱིས་ཐའེ་ཝན་གྱི་མཁའ་ཐོག་ཏུ་འཕུར་སྐྱོད་བྱས་ཡོད་པའི་སྐོར་བརྗོད་ཡོད་པ་རེད། དེ་རིང་གི་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་དུ། རྒྱ་གར་དང་བལ་ཡུལ་ནང་གི་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཚོགས་མི། བཅུ་བདུན་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་ཉིན་བཞིའི་རིང་ཨ་མེ་རི་ཁའི་རྒྱལ་སའི་ཁུལ་དུ་ཕེབས་ནས། ཨ་རིའི་ཚོང་དོན་སྡེ་ཚན་དང། ཕྱི་སྲིད་ལས་ཁུངས་སོགས་ཀྱི་མི་སྣ་མང་པོ་ཞིག་མཇལ་འཕྲད་གནང་ཡོད་པ་སོགས་རྒྱལ་སའི་ཁུལ་གྱི་ཕྱོགས་བསྐྱོད་སྐོར། ཚོང་ལས་སྡེ་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ། ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་དང་བལ་ཡུལ་ནང་གི་བོད་པའི་ཚོང་པའི་ཚོགས་པ་ཆེ་ཤོས Tibetan Chamber of Commerce འམ་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་ཀྱིས་དབུ་ཁྲིད་པའི་ཚོགས་མི་བཅུ་བདུན་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་ཕྱི་ཟླ་ལྔ་པའི་ཚེས་བཅུ་དྲུག་ནས་བཅུ་དགུ་བར་ཉི་མ་བཞིའི་རིང་ཨ་མི་རི་ཀའི་རྒྱལ་ས Washington དུ་གཟིགས་སྐོར་ཕེབས་ནས་ཨ་རིའི་གནད་ཡོད་མི་སྣ་མང་པོ་ཞིག་དང་མཇལ་འཕྲད་གནང་ནས་བོད་དོན་ཞུ་གཏུག་དང། བོད་མིའི་ཚོང་ལས་ཚོགས་པའི་ལས་དོན་བྱ་ཕྱོགས་དང། མ་འོངས་ལས་འཆར་སོགས་སྙན་སེང་ཞུས་འདུག་ལ། ཐེངས་འདིའི་རྒྱལ་ས་ཝ་ཤིང་ཏོན་གྱི་གཟིགས་སྐོར་དེ་བཞིན་ཐུགས་བློ་ཁེངས་པ་བྱུང་སོང་ཞེས་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་ཀྱིས་ཞིབ་གསལ་འགྲེལ་བརྗོད་འདི་ལྟར་གནང་བྱུང། དེ་ཡག་པོ་བྱུང་སོང་ཅིག་ཐེངས་འདི་བ་ང་ཚོས་ཁ་ལོ་སྔོན་མ་བསམ་པ་ལས་ཡག་པ་བྱུང་སོང་ཅིག་མི་མང་པོ་ཞུ་ཇི་ལྟར

ལས་འགུལ་འགྲོ་བྱེད་ཆགས་འདུག་འདུག་དེ་ནས་ད་ལྟ་བོད་རིགས་ཚོགས་པ་རྣམས་ཚོ་ལ་ཡར་རྒྱས་འགྲེལ་བཤད་དེ་ཡག་པོ་ཞིག་བྱུང་སོང་ཚང་མ་ལ་འོ། ཡང་ཕྱི་ཟླ་ལྔ་པའི་ཚེས་བཅོ་བརྒྱད་ཉིན་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་རྒྱུན་ལས་རྣམས་ནས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་ལས་ཁུངས་དང་ལྷོ་ཤར་ཨེ་ཤེ་ཡའི་སྡེ་ཚན། ཨ་མི་རི་ཀའི་ཚོང་དོན་ལས་ཁུངས་ཀྱི་མི་སྣ་སོགས་མཇལ་འཕྲད་གནང་ནས། རྒྱ་བལ་འབྲུག་གསུམ་ནང་ཡོད་པའི་བོད་པའི་ཚོང་པ་རྣམས་དང་ཨ་མི་རི་ཀའི་ཚོང་པའི་དབར་འབྲེལ་ལམ་བྱ་ཕྱོགས་སྐོར་བཀའ་མོལ་གནང་འདུག་ལ།

སྲིད་བྱུས་ནི་ང་ཚོས་ཡང་ད་རེས་བཅུ་དགུ་ཉིན་མོ་ཞོགས་ཟླའི་ཨིད་ཀྱི་ཁྱིམ་མི་མཉམ་འཛོམས་ལས་འདུག་ཟེར་ནས་ཆེ་བསྟོད་ཞུས་པ་ཡིན་ཞུ་ཡ་ཡིན། ཡང་བོད་མིའི་ཚོང་ལས་ཚོགས་པའི་སྐུ་ཚབ་རྣམ་པ་རྒྱལ་ས་ཝོ་ཤིང་ཏོན་དུ་བཞུགས་རྒྱུན་རིང། ཨ་མི་རི་ཀའི་རླུང་འཕྲིན་ལས་ཁང་དང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་འཛམ་གླིང་དངུལ་ཁང་ཆེན་མོ་སོགས་སུ་གཟིགས་སྐོར་གནང་རྒྱུར། སྐུ་ཚབ་དོན་གཅོད་ལས་ཁུངས་ནས་མཐུན་འགྱུར་གང་ལེགས་གནང་ནས་གཟིགས་སྐོར་གྱི་ལས་རིམ་དེ་གང་ལེགས་བྱུང་སོང་ཞེས་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང།

བྱེད་དགོས་པ་རེད་དེ་འདྲ་ཅིག་མི་ཐུག་ཡ་རེད་དེ་ཚོ་ཚང་མ་དཔེ་ཡག་པོ་བྱུང་སོང་ཞུ། ཡང་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས་དང། འདི་ག་རྒྱལ་ས་ཝོ་ཤིང་ཏོན་གྱི་མངའ་ཁུལ་དུ་ཡོད་པའི་བོད་རིགས་ཚོང་པ་རྣམས་སྐུ་ཚབ་དོན་གཅོད་ལས་ཁང་དུ་ལྷན་འཛོམས་གནང་ཡོད་སྟབས། རྒྱ་གར་ནང་གི་བོད་རིགས་ཚོང་པ་དང་རྒྱལ་སའི་མངའ་ཁུལ་གྱི་བོད་རིགས་ཚོང་པའི་དབར་མཉམ་ལས་ཀྱི་ཚོང་ལས་གཉེར་རྒྱུ་སོགས་ཀྱི་ཐད་གྲོས་མོལ་བྱུང་ཡོད་མེད་སྐོར་བཀའ་འདྲི་ཞུས་པར་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་ཀྱིས་བཀའ་ལན་འདི་ལྟར་གནང་བྱུང།

ཚོགས་ཆེན་བོད་མི་ཁེ་ལས་པའི་ཚོགས་ཆེན་ཚོགས་ཀྱི་ཡོད་རེད་འདི་སྐབས་ལ་ང་ཚོ་གྲོས་ཆོད་མང་བ་ཡོང་གི་རེད་བསམ་གྱི་འདུག། ད་ལན་བོད་མིའི་ཚོང་ལས་སྡེ་ཚོགས་ཨ་མི་རི་ཀའི་ནང་ལ་ཕེབས་དགོས་དོན་གཅིག་ནི་ཨ་མི་རི་ཀའི་ནང་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཡན་ལག་ལས་ཁང་ཞིག་གི་གསར་འཛུགས་གནང་ཆེད་ཡིན་པ་དང་ལས་འཆར་དེ་ལམ་ལྷོང་བྱུང་བ་ཡིན་ན། མ་འོངས་པར་ཡུ་རོབ་དང་ཁེ་ན་ཌའི་ནང་དུའང་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཡན་ལག་རེ་གསར་འཛུགས་གནང་འཆར་ཡོད་འདུག།

རྒྱལ་ཁབ་མང་པོ་ཞིག་ནང་བཙུགས་ཡ་ང་ཚོའི་དམིགས་ཡུལ་གཙོ་བོ་གསུམ་དེ་ཞུ་བ་ཡིན། ཡང་བོད་མིའི་ཚོང་ལས་སྡེ་ཚོགས་ཀྱིས། བདུན་ཕྲག་འདིའི་གཟའ་མཇུག་ཕྱི་ཟླ་ལྔ་པའི་ཚེས་ཉེར་བདུན་རེས་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ། རྒྱལ་སྤྱིའི་བོད་མིའི་ཁེ་ལས་ཚོགས་ཆེན་ཐེངས་དང་པོ་དེ་བསྐོང་ཚོགས་གནང་རྒྱུ་ཡིན་འདུག་ལ། ལྷན་ཚོགས་ཐོག་ཚོང་དོན་མཁས་པ་བོད་རིགས་བཞི་ཡིས

རྒྱ་མའི་གཙོ་ལ་ཡང་ཅིག་གཞུང་དང་གཞུང་འབྲེལ་མ་ཡིན་ཚོགས་པ་ཁག་ནས་ཅིག་རོགས་རམ་དང་ཡང་ཅིག་སྐྱེད་ཆུང་བུན་གཡར་རིགས་དེ་འདྲས་ཀྱི་མཐུན་འགྱུར་གནང་མཁན་ག་འདྲས་ཡོད་མེད་དེ་ཚོའི་སྐོར་ད་སྡེ་ཚན་བཞིའི་ཐོག་ལ་ཡང་ནི་འབྲེལ་ཆགས་ཟེར་བར་བ་ད་མཁས་དབང་ཟེར་ནས་ད་ད་ད་ད་ཅིག་འདི་སྐོར་ལ་ཡང་གོ་རྟོགས་དང་ཡོད་ངེས་དེ་ཚོ་ཚོས་ཀྱི་ནི
Tibetan Chamber of Commerce འམ་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས་རྒྱལ་ས Washington མངའ་ཁུལ་གྱི་ཉི་མ་བཞིའི་རིང་གི་གཟིགས་སྐོར་དེ་ལེགས་གྲུབ་ཟིན་ནས་ད་ལྟ་གྲོང་ཁྱེར New York ནང་བོད་རིགས་ཚོང་པ་ཚོ་དང་ཐུག་འཕྲད་གནང་རྒྱུ་དང་ཚོགས་ཆེན་གོ་སྒྲིག་ཞུ་རྒྱུ། མི་སྣ་ཐུག་འཕྲད་གནང་རྒྱུ་སོགས་གཟིགས་སྐོར་གནང་མུས་ཡིན་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འགའ་གསན་པར་ཐུགས་རྗེ་ཆེ།
རྒྱ་ཆེ་བའི་གསན་མཁན་རྣམ་པ་ཞུ་ནས་དེ་རིང་གི་གསར་འགྱུར་སྙིང་བསྡུས་སྐོར་ཞིག་ལ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་དང་སོ་གཅིག་ཉིན་བཅས་ཉིན་གཉིས་ཀྱི་རིང། བོད་རིགས་གཞོན་སྐྱེས་རྣམས་ལ། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ནང་ཆོས་ངོ་སྤྲོད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང། དེ་ཡང་སྤྱི་ཚེས་སུམ་ཅུ་ཉིན། སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ། སྤྱི་ཚེས་སོ་གཅིག་ཉིན། རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་གི་བཀའ་དྲིན་སྩལ་རྒྱུ་ཡིན་པ་རེད། འཇར་མན་ནི་ནང་གི་བོད་རིགས་ཚོགས་པའི་ལོ་འཁོར་ཚོགས་ཆེན་དེ། སྤྱི་ཟླ་ལྔ་བའི་ཚེས་ཉེར་བརྒྱད་སྟེ། རེས་གཟའ་ཉི་མའི་ཉིན། གྲོང་ཁྱེར་ཁོའེ་ནང་དུ་འཚོགས་སྐབས་སུ། སུ་ཝེ་སི་ནང་བཅའ་བཞུགས་སྐུ་ཚབ་དོན་གཅོད། འཕྲིན་ལས་ཆོས་སྐྱིད་ལགས་ཀྱིས་དབུ་འབྱེད་ཀྱི་མཛད་སྒོ་རུ་གསུང་བཤད་གནང་ཡོད་པ་རེད་ལ། བོད་ཀྱི་ཆབ་སྲིད་བཙོན་ཟུར། འཇིགས་བྲལ་གློག་བརྙན་བཟོ་མཁན་དོན་གྲུབ་དབང་ཆེན་ལགས་དང། ཁོང་གི་ནང་མི་བཅས། ཉི་ཧོང་དུ་རེས་གཟའ་ལྷག་པའི་ཉིན་ཕེབས་ནས། གློག་བརྙན་གཟིགས་འབུལ་དང། བོད་དོན་ལས་འགུལ་སྤེལ་ཡོད་པ་རེད་ལ།